རྣམ་པར་རྒྱལ་བའི་རྒྱལ་མཚན་དེ་རང་གི་ཕྱོགས་ལ་བཀོད་པས་དེ་རྟེན་འབྲེལ་གྱི་གནད་ཅིག་ཡོད་གསུངས་པ་རེད། སྔར་ཏོག་སེར་མ་འདི་བསྐུལ་གྱིས་བྱས། གླིང་དེ་དག་ལས་འདི་དག་ནི་རིན་པོ་ཆེའི་རི་བོ་སོགས། མ་མཐའ་འང་ར་བཞི་བཞི་དགོས་པ་རྡོ་བདུད་རྩི། ཚུལ་དང། ཚུལ་དང། རི་རི་རི། རི་རབ་ལ། ལྕགས་རི་ཡིས་བསྐོར་བའི་གཞི་ལ་དབུས་སུ་རིན་ཆེན་སྣ་བཞི་ལས་གྲུབ་པའི་རི་རབ། ཤར་གླིང་དཀར་དེ་བཞིན་དུ་ལྷོ་སྔོ་བ་ནུབ་དམར་བྱང་སེར་གླིང་དེ་དག་ཏུ་དེ་དག་ཏུ་རིན་པོ་ཆེའི་རི་བོ་སོགས། མང་དུ་འཕྱུར་བུར་སྤུངས་པ་བསམ་རིན་པོ་ཆེའི་རི་བོ་སོགས་བཞི་པོ་ནི།

དེ་གཅིག་ལ་བརྩིས་པས་དེ་དང་འདྲ་བ་ཅིག་སྟོང་ཕྲག་བཅུ་ལྷག་སོང་ན་རབ་འབྱམས་རྒྱ་མཚོའི་དཔག་མེད་ཟེར་ཏེ། ད་ང་ཚོ། ད་ལྟ། ཁྱོ་ག་ནང་འདུས་ན་དེ་རྒྱ་ཆེན་པོ་ཞིག་བུ་གཅིག་འདོན་དགོས་རབ་འབྱམས་རྒྱ་མཚོའི་དཔག་མེད་གནང་ཟེར་དེ་ཀུན་ལ་ཁྱོད་ནི་ཁ་ཡི་པ་མང་པོ་ཅིག་བྲང་ཁ་རྒྱག་གི་ཡིན་ན་རྒྱོབ་མ་ཐོག་རེམ་དེ་འདྲ་ཅིག་ཆགས་ཚར། རྒྱ་མཚོའི་རྒྱུད་གསུམ་ཀ་རིམ་བཞིན་སྟོང་འགྱུར་དུ་བསྒྲེས་ནས་བརྩི་དགོས་ས་ས་གཞི་སྤོས་ཀྱིས་སོགས་རྟག་ཏུ་ངུ་ཡིས་ཆོས་འཕགས་ལ་ཕུལ་བའི་བཀའ་ཡི་ཚིག་ཡིན་སྨྱོན་པ་རྟག་ས

སྐད་ཅིག་དང་པོ་མ་དག་པའི་ཞིང་གླིང་བཞི་རི་རབ་དང་བཅས་པ་སྐད་ཅིག་གཉིས་པ་དག་ཞིང་དུ་བསྒྱུར་ནས་འབུལ་བས་སངས་རྒྱས་ཞིང་དུ་དམིགས་ནས་འབུལ་བ་ཞེས་པའི་དོན་ཡིན་གཤིས་དེ་ལྟར་དམིགས་ནས་ཕུལ་ན་ཕན་ཡོན་དེ་དེ་བཞིན་ཐོག་ལྟ་བུ་མཎྜལ་ཚིགས་བཅད་མར། སྦས་སྤྲོས། མཚུངས་མདོ་འདི་ཞེས་རང་བྱུང་རང་མདོ་འདི་ཡིན་ན་ནི། རོ་ལ་ཚངས་པ་དང། མདོ་འདི་མེད་ན་ནི་རི་ལ་དགེ་སློང་གིས་ཚངས་པ་དགོས་པར་གསུངས་ཀྱང་རི་རབ་གླིང་བཞི་དང་བཅས་པ་ཞེས། རི་རབ་གླིང་བཞི་དང་བཅས་པ་སེམས་ཅན་སྤྱི་མཐུན་གྱི་ལས་ལས་གྲུབ་པ་ཡིན་པས་ཟེར་ད་དེ་དྭགས་པོ་མཎྜལ་ཟེར་ཏེ་དྭགས་པོ་སྒོམ་ཆེན་ངག་དབང་གྲགས་པ་གྱི་གསུངས་ཡག་གི་མཎྜལ་དེ་རེད། དཔེར་ན་ང་ཚོ་མཎྜལ་དེ་དག་ཚོམ་བུ་ཐུགས་སུ་སྐུ་ཚ་སུམ་ཅུ་སོ་བདུན་མ་ཡིན་ནའི་འདྲ། ཚོམ་བུ་ཉེར་གསུམ་མ་ཡིན་ནའི་འདྲ་རང་གི་ལག་ཏུ་ད་མཎྜལ་དེ་བཟུང་དེ་ཡོད་རེད་བ་ཨོ་དེ་བཟུང་བྱས་ན་རང་ཉིད་ཚངས་པ་ཆེན་པོ་གཅིག་ལ་དམིགས་ནས་ཕུལ་ནས་འགྲིག་གི་རེད་ཟེར་ཡང་དེ་མ་ཕུལ་ཡོད་ཅེས་ནས་རང་གི་ངོ་བོ་དེ་ཚངས་པ་ཆེན་པོ་གཅིག་ལ་མོས་བཅུག་ནས་འགྲིག་གི་རེད་ཟེར་ཨོ་དེ་འདྲ་གསུངས་པ་ཡིན་པ་རེད།

སེམས་ཅན་སྤྱི་མཐུན་གྱི་ལས་ལས་གྲུབ་པ་ཡིན་པས་དེ་ན་རང་གི་ལས་ཀྱི་ཆ་ཤས་ཉིད་ལས་ཀྱི་རྒྱུ་ལས་གྲུབ་པའི་བདག་འབྲས་རི་རབ་གླིང་བཞི་ཆ་ཚང་ཞིག་ཡོད་པ་དེ་ཕུལ་བ་ཡིན་པས་སྦས་དྲུག་ཚངས་དབང་མི་དགོས། ཚངས་དབང་ལ་སོགས་པ་ཚོ་དགོས་དགོས་མ་རེད། དམིགས་པ་བྱ་ཐུབ་ན་གླིང་བཞི་སོགས་བྱེ་བ་ཕྲག་བརྒྱ། མ་ཐུབ་ན་ཆ་ཚང་གཅིག་སྦས་ཀྱང་རུང། དམིགས་པ་བྱ་ཐུབ་པ་ཡིན་ན་གླིང་བཞི་ལ་སོགས་པ་བྱེ་བ་ཕྲག་བརྒྱ་ཟེར་ཏེ་སྟོང་གསུམ་གྱི་སྟོང་ཆེན་པོ་འཇིག་རྟེན་གྱི་ཁམས་དེ་ལ་བྱེ་བ་ཕྲག་བརྒྱ། ཕྲག་བརྒྱ་ཟེར་ཏེ་རི་རབ་བྱེ་བ།

མ་དག་པའི་འཇིག་རྟེན་ཁམས་དེ་ཡིན་པ་གཅིག་ལ་སྐད་ཅིག་གཉིས་པ་ལ་གནས་འགྱུར་བྱས་ནི་དག་པའི་ཞིང་གཅིག་ལ་བསྒྱུར་ནས་དག་ཞིང་གཅིག་ལ་བསྒྱུར་བྱས་ནི་བཀོད་པ་ཕུན་སུམ་ཚོགས་པ་ཚང་མ་ཐམས་ཅད་དག་པ་འབའ་ཞིག་གི་དག་པ་རབ་འབྱམས་འབའ་ཞིག་ཡིན་པའི་ངོ་བོ་གཅིག་ལ་བསྒྱུར་བྱས་ནི་འབུལ་བ་སྟེ་བསམ་བློ་བཏང་བ་ཡིན་ན་སངས་རྒྱས་ཞིང་དུ་དམིགས་ཏེ་འབུལ་བ་ཡིན། སངས་རྒྱས་ཞིང་དུ་ང་རང་ཚོ་ད་ལྟ་བསྡད་ས་དེ་ཚང་མ་ཐམས་ཅད་སངས་རྒྱས་ཀྱི་ཞིང་ལ་བསྒྱུར་ནས་སངས་རྒྱས་ཀྱི་ཞིང་དུ་བསྡད་བསྡད་པ་བྱས་འབུལ་ཡས་ཀྱི་ཡོད་དེ་སངས་རྒྱས་ཀྱི་ཞིང་དུ་ཡོད་པ་བྱས།

བདག་ཤེས་ཅི་ལ་བརྒྱུད་ནས་འཕེལ་བའི་སངས་རྒྱས་གཞལ་དུ་མེད་དུ་འཕེལ་བ་ཡིན་ཟེར་དེ་མི་རེད། མ་འབྲི་དེ་ལེ་བར་འཕེལ་ན་གླེང་གཞི་རི་རབ་བཟང་དེ་དང་དེའི་ཕན་ཡོན་ཕན་ཡོན་ཐོག་དེ་བས་ན་ཆོས་མཇལ་ངེས་རྙེད་མེད། སྐུ་ཡི་ལྕི་བ་སྔ་མ་ཞིག་ལ། གྱེས་པའི་སྐབས་སངས་རྒྱས་སྣང་སྲིད་ཀྱི་ལྷང་ཚད་དུ་ཐར་བས་སྲིད་དུ་མེད་ནས་འཕེལ་བས། ཚེ་སྲས་འཕེལ་བའི་ཕན་ཡོན་ཐོག་ཅིག། རྗེས་སུ་ནུས་ཅི་ལ་ཆོས་འདི་བྱེ་བ་ཆེ་ཞལ་གྱིས་སྐྱོང་བ་རབ་ལྟ་བུ་ཡིན་ཟེར། ཆོས་མཇལ་ངེས་རྙེད་མེད་ཟེར་ཡིན་དེ་དག་རྒྱ་གར་ན་ཅི་འདྲ་ཆེ་ཤོས། འཛམ་བུ་ལས་རྣམས་ལ་ཁོ་ཡི་ཁྱོད་ཐེ་མི་ཟ་རྒྱུ་ནི་ཡོད་མེད་ཀ་བ་ཁ་ས་ང་རང་ཚོ་སི་ར་ནག་ལ་ཆུ་བྱ་ཉེ་ཉེ་མི་ཁྱོད་ཐེ་ཡིད་སེམས་ཅན་ཨ་མ་ཅིག་ཤེས་འཕྲོ་ཅིག་ཡོང་བ་ཡིན་ནམ་མེད་ནམ་ཞེས་སྲོང་ལོང་ཁོང་ཚོའི་རྒྱོ་ལོ་དེ་ཚ་ཚ་ཨ་ཙ་མ་ཡིན་ན་ཅི་ཡོད་རེད་ཟེར་ཏེ་ཆུ་བྱ་ཉེ་ཉེ་མི་འགའི་ཧ་མ་འཇབ་པས། ཁྱོད་ཐེ་བྱི་བ་ཅི་ཡིན་ནམ་ཁྱོད་ཐེ་བྱི་བ་དེ་ཅི་རེད་ཟེར་ནས་ད་འཛམ་བུ་ལས་ཀ་བ་ཁ་ས་ཡོད་རེད། རྒྱ་ནག་ནང་ལ་ད་ལྟ་ཧྲང་ཧ་ཟེར་ས་དེ་ནི་ལ་དགོན་པ་ཅིག་ཨ། ཧྲང་ཧ་མ་རེད་ཉིན་པོ་ཟེར་ས་དེ་ནི་ལ་དགོན་པ་དེ་དགོན་པ་གང་རང་གི་མེད་ལ་ཆུ་བྱ་ཉེ་ཉེ་མི་མེད་རྟགས་རེད། ཆོས་རྒྱལ་མྱ་ངན་མེད་མིང་དེ་ལ། དྷརྨ་ཨ་ཤོ་ཀ་ཟེར་བ་རེད་པ། ད་ལྟ་ཨ་ཤོ་ཀའི་དགོན་པ། ཨ་ཤོ་ཀའི་དགོན་པ་དེ་ནི་མིང་བཏགས་བཞག་རེད་ཆོས་རྒྱལ་མྱ་ངན་མེད་ཕྱག་བཏབ་པ་ཡིན་ཙང་ཨ་ཤོ་ཀའི་དགོན་པ། དེ་ནི་ལ་སངས་རྒྱས་ཀྱི་དབུ་ཐོད་འདུག་ཟེར་སངས་རྒྱས་སངས་རྒྱས་དབུ་ཐོད་དེ་དགྲ་བཅོམ་པ་གཅིག་གིས་མ་གདན་འདྲེན་ཞུས་བྱས་ནས་དེ་ནས་བཞག་ནས་རིག་གནས་གསར་བརྗེའི་སྒང་ལ་ག་པ་ག་ས་སྦས་སྦས་སྦས་བྱས་ནས་སོ་ལས་ཐོག་ནས་སྦས་ནས་ད་རྗེས་མ་དུས་ཚོད་ཡར་འགྲོ་དུས་སྒང་ལ་ཡར་བཏོན་བྱས་ནས་ཧ་མ་མ་ཞིག་བྱས་ནས་ང་རང་ཚོ་ཕར་ལ་འགྲོ་བ་ཡིན་ན་མི་སུ་ཡིན་ན་མཇལ་བཅུག་གི་འདུག་རྒྱ་ནག་གི་མི་སུ་ཕྱིན་ན་མཇལ་བཅུག་གི་འདུག་ཅི་ལ་མཇལ་བཅུག་གི་འདུག།

སོ་སོ་གེ་གེ་ཕེ་ཡས་མེད་པ་ཡིན་ནའི་ཁྱེད་ཀྱིས་མགོ་སྒུར་གྱིན་བསྡད་དེ་དེ་ཀོ་ལ་ཡར་ལངས་ཕྱིན་ནས་སོང་ཁྱི་སྐུ་གཟུགས་ཆེན་པོ་ཡིས་ཟ་ཡག་སྙོམས་གི་མེད་འདྲ་དང་དེ་ཡི་ལྷང་ཟོལ་ན་བྱི་མ་པ་ར་གོང་ཡར་ཕེབས་པས་རེད་ཟེར། ལྷང་ཟོལ་ན་འོ་ཐ་བ་ཐ་བ་པ་ར་གོང་ནས་སྲས་ལས་མོ་གཅིག་ནས་ཐུགས་སུ་ཕེབས་པས་རེད། དེ་ཕེབས་བས་བྱས་པ་ལ་བརྟེན་ནས་མོ་པ་ནོ་ལ་ཁྱོད་ཀྱི་གཉའ་གཉེན་མིན་སྐྱི་བ་བཞིན་དབང་ཆེན་པོ་དེ་འདྲ་བྱུང་བ་མ་ཟད། མོའི་སྐྱི་ལ་ནས་ཁྱོད་དེ་བྱི་བ་ཁྱི་རྫོང་པོ་ལ་ནས་ཁྱོད་དེ་བྱི་བ་ཁྱི་ཤང་ཐུབ་པ་དེ་འདྲ་བྱུང་བ་རེད། བྱས་མ་འདི་དེ་ཕན་ཡོན་ཆེན་པོ་ཞིག་རག་ཡོད་པས་དེ།

དེ་ལས་ལྷག་པ་མེད་པས་སོ། སྒོ་མོ་དེ་ལ་དེ་འདྲ་བའི་གནས་ཆེན་པོ་ཡོད་ཟེར་མཇུག་ཏུ་མ་འདྲེ་ཡི་ཚུལ་བུ་ལ་ཚུལ་ཤེས་པས་གྱེན་ལོངས་ཚུལ་ཞུ་བ་དང། བ་ཆེ་ཕ་ལ་སྐབས་བཙུད་དུ་སོ་སོ་དང་སྦྱར་ཟེར་མ་འདྲེ་ཚོ་མ་ཤང་ཏི་ཀོ་ལ་ཨེན་དང་མགོ་རོ་རོ་ནས་མི་འདྲེ་ལ་ཀ་ནི་ཡ་ད་ཡ་མེད་ཟེར་ཏི་ཀོ་ལ་ཕེབས་ཚར་བ་དེ་ནས་ཤང་ཏི་ཀོ་ལ་ཚུལ་ཤང་བ་ཅིག་དང་ཕ་ཤང་བ་གཉིས། བ་ཆེ་རྡོ་བ་ལ་སོགས་པ་དེ་ཚོས་གཙོ་བོ་བྱེད་དགོས་ཆོག་ཟེར་ན་མ་འདྲེ་དེ་ཕ་ཤང། བྱེད་ལོ་ཚུལ་ཞུ་བའི་གཙོ་བོ་བྱེད་དགོས་སོ། མ་འདྲེས་པའི་ཚོམ་བུ་ཚུལ་རང་ངོ་ནས་ཚུལ་བཞག་སོ། དེ་ཡང་གྲངས་ལ་གཙོ་བོ་མི་བྱེད་པར་སྨད་པ་ལ་གཙོ་བོ་བྱེད་དགོས་སོ། ཕྱག་ཡིག་ནི་ད་ག་རེ་མ་འདྲེས་ནི་ད་ག་རེ་གྲངས་ཁ་སྦྱོར་བས་དེ་གཙོ་བོ་མ་བྱས་པའི་རྗེས་བྱེད་ནི་སྨད་པ་དེ་གཙོ་བོ་བྱེད་དགོས་རེད། སྨད་པ་དེ་གཙོ་བོ་བྱེད་པ་ཡིན་ན་མ་འདྲེས་སྤྱི་ཕལ་པ་ཡིན་ནའི་ཞི་ར་ཡང་གོ་ཡོང་གི་རེད། བླ་མའི་མི་ང་ཡིན་ཟེར་ནའང་དེ་གསུངས་གདུང་བ་དེ་བློ་ལས་འཆར་འདས་པོ་ཞི་ར་གདུང་བ་མ་འདྲེས་ཕྱག་ཚོད་བཞི་ང་རང་ཚོ་ཚིག་པོ་གོང་མ་སྐུ་ཚ་སང་གླེང་གཞི་རི་རབ་ཏུ་བྱེད་པ་ཕྱག་ཚོན་གྱི་གསུང་ལུང་སྟོང།

སྤྱང་གྲུང་དང་སེང་ཁྱི་ཉུག་ཏི་སོགས་ནི་ས་གཞི་སྤོས་བྱུགས་མ་འདོན་ནས་ཚོམ་བུ་བདུན། ཚོམ་བུ་བདུན་བཀོད་བྱས་ནས། བསྡུས་ཏེ་འདོན་པ་ཡིན་ན་མཎྜལ་འཇོག་གོ་ས་ཐོག་རི་རབ་དང། དེ་ཡང་སྲང་བྱའི་ཆུ་ཚོམ་མ་དང། ས་གཞི་སྤོས་བྱུགས་མ་འདྲ་སྟེ་རི་རབ་དང། གླིང་བཞི་ཉི་ཟླ་གཉིས་བཅས་བདུན་འབུལ་དགོས་དགེ་སློང་མ་དཔལ་མོ། མཎྜལ་ཕུལ་ནས་འཕགས་པའི་ཞལ་གཟིགས་པ། རྗེ་ཙོང་ཁ་པ་འོལ་ཁ་ཆོས་ལུང་དུ་ཟེར། མཎྜལ་ཕུལ་བ་སོགས་ལ་ཐུགས་རྩོལ་ཆེར་མཛད་དེ་དེ་ལྟ་བ་འཁྲུངས་པ་ཡིན་པས་དེ་ལ་ཐམས་ཅད་ཀྱིས་རྩོལ་བ་བྱས་གསུངས་ཤིང་ཐུབ་པ་སློབ་དཔོན་ཙནྡྲ་གོ་མི

རྟེན་གྱི་གདོད་མ་ཞེས་འབྲེལ་གོ། དེའི་སྤྲོས་པའི་ཚོགས་ཆོས་སུ་གྱུར་པ་བྱང་ཆུབ་ལོངས་སྤྱོད་རིག་པའི་ཚུལ་ལ་སྦྱོར་བ་ལས་གཞན་མེད་པའི་དོན་དང་སེམས་ཅན་གྱི་དོན་དུ་བདག་གིས་སངས་རྒྱས་ཀྱི་གོ་འཕོ་ཐོབ་པར་བྱ། དེའི་ཚེ་བྱང་ཆུབ་ལོངས་སྤྱོད་རིག་པའི་ཁྲིད་ཞུགས་ནས་ཉམས་སུ་བླངས་སྙམ་པའི་ཀུན་སློང་ཞུགས་གོ། དེ་ཡང་ས་བཅད་སྔོན་དུ་ཇི་ལྟར་གསུངས་བ་ན་སོང་ནས་ཐུན་ལ་རྒྱུད་ལྔ་ཡོངས་གསུངས་ལས། རྒྱུའི་ཁྲིད་དྲུག་གིས་ལྔ་པ་ཡན་ལག་བསྡུ་བ་མ་འདྲེས་སུ་བྱེད་པ། འབུལ་བའི་ཡན་ལག་གཞན་གཉིས་ཤེས་ཟེར་ནས་གསུངས་པ་བཟླས་པ་བཤགས་པའི་ཡན་ལག་ཅན་རང་བྱང་རྣམས་ཀྱི་རྒྱུད་ལ་སྤོབས་པ་སྔ་རབས་མ་སྐྱེས་པ་གསར་དུ།

ཕན་ལམ་དུ་ཉིན་བྱེད་ཕྲ་མོ་ཞིག་བྱུང་བ་ཡང་འགྲུལ་པས་མནའ་བསྐྱེལ་ནས་ཤ་པ་ཤུ་ཏྲ་བསྡད་འདུག་པ་དེ་ལྟར་འོང་བ་ཡི་རང་རེ་ཕལ་ཆེ་བ་བསྡད་ཤ་བཅའ་རྒྱུའི་ཡུལ་བཟོ་བ་ཕྱིར་མེད་མོད། དེ་ནི་སྡེ་པ་ཡི་བྱེད་ཚུལ་ལ་མ་སོང་པའི་ལས་ཏེ། ཞིབ་ཏུ་གསོག་ན། ཞིབ་ཏུ་གསོག་ན་ད་ནོ་ནོར་ལོངས་ནས་བཟུང། ཡིད་དང་ངག་གསུམ་གྱི་གནོད་སེལ་དང། ངག་འཁྱལ་ཚིག་རྩུབ་སོགས་བྱེད་ཚུལ་བྱེད་དོ། རང་ཅག་རབ་བྱུང་ལྟ་བུ་ཡིན་ན་ནི་ཕམ་པ་ཡལ་ཅེས་དཔའ་མ་མས་ཞིབ་ལྟ་ཞིག་བྱས་ན་ཉེས་ལྟུང་ཆར་འབབ་པ་ཞིག་བྱུང་ཡོད། དེས་མ་ཟད་དེ་ཙམ་ལ་གནད་འགག་ཅི་ཡོད་ཅེས་ཤམ་ཐབས་ཤམ་ཐབས་ཟླུམ་པོར་མ་བགོ་བ་ལ་སོགས་པའི་ཟླུམ་པོར་མ་བགོ་བ་ལྟ་བུ་གསང་སྔགས་ཀྱི་རྩ་ལྟུང་དུ་འགྲོ་བ་ཡང་ཡོད། དེ་བཞིན་དུ་བྱང་སེམས་ཀྱི་རྩ་ལྟུང་ཡང། ཆར་བཞིན་དུ་འབབ་སོ་ཐར་གྱི་ཕམ་པ་དང་བྱང་སེམས་ཀྱི་ཉེས་བྱས་དང་བྱང་སེམས་ཀྱི་རྩ་ལྟུང་གསང་སྔགས་ཀྱི་སྦོམ་པོ་གསང་སྔགས་ཀྱི་རྩ་ལྟུང་རྣམས་སྔ་མ་སྔ་མ་ལས་ཕྱི་མ་ཕྱི་མ་འབུམ་འགྱུར་གྱིས་ལྕི།

སྐུར་བ་འདེབས་པ་སོགས་གཞན་གྱི་སྒོ་ནས་ཕྱིར་སོང་བ་ཡིན་པས། ཕྱིར་སོང་བ་ཡིན་པས་དེ་རིང་གཅིག་པུ་ཡང་ངན་སོང་གསུམ་ཀ་ཡི་རྒྱུ་ཆ་ཚང་རེ་བསགས་ཟིན་ཡོད་པ་རེད། ཆ་ཚང་རེ་བསགས་ཟིན་ཡོད་པ་རེད་འོ་ན་དེ་འདྲ་ཡིན་ན་ད་ཇི་ལྟར་བྱ་ཞེ་ན་དེ་ཡང་སྐྲག་ནས་སྡོད་པ་གཅིག་པུས་མི་ཕན་པར་ཚེ་འདིར་མ་ཤི་ཚུན་ཆད་ཕྱག་དང་ཡིག་བརྒྱ་འབུམ་སོགས་ཀྱིས་འཁོར་བ་ཐོག་མེད་ཀྱི་སྡིག་པ་ཟད་པའི་རྟགས་མ་བྱུང་བར་བཤགས་སྡོམ་ལ་འབད་དགོས་རྟགས་མ་བྱུང་བར་བཤགས་སྡོམ་ལ་འབད་དགོས་རྟགས་ཀྱང་སྐུལ་བྱེད་ཀྱི་གཟུངས་ལས་བཤད་པ་ལམ་རིམ་ཆེན་མོར་གསུངས་ལས། ཤེས་དགོས། དེ་ནི་དགོང་མོ་ཉག་ཁ་གདོང་སའི་དགོང་འདྲེ་དང་འབྲེལ་བའི་ཡིག་བརྒྱ་ཉག་ཁྱི་རི་དྭགས་བ་དང་སྟོང་ཤ་གཅིག་སྒོ་ནས་སྤྱང་ཆ་སོང་ལ་སྦས་ཏེ། བདེ་སྟོང་ནང་སྐྱོང་བ་ནི་ནོན་ཤ། ནོན་སྐྱོང་བ་ནི་ནོང་ཤ་སྟེ། སྟོང་བ་དང་ཞག་དང་མི་འབྲེལ་བའི་ཞིག་བྱས་ཉང་ལས་གཞན་མང་པོ་མ་བྱུང་ཡང་དེ་གཅིག་པུ་སྦས་ན་དེའི་ཚེ། དེས་ན། ཚེ་འདས་དང་ཕྱི་མའི་འདུན་ལྔ་ཐམས་ཅད་ཀྱི་འབྱུང་ཁུངས་བཟླས་པ་དེ། བཤགས་ཐུབ་ན་སྡུག་བསྔལ་སེལ་ཞིང་ཉམས་རྟོགས་ངང་གིས་སྒུལ་ནས་ཆེས་ཚེ་འདིར་ན་ཚ་བྱུང་བ་སོགས་ཀྱི་ཚེ་ན་ཚ་མྱོང་མཁན་གྱི་རྒྱུ་མི་དགེ་བ་བསགས་ཟིན་པ་ཡིན་པས་རིམ་གྲོ་བྱེད་པ་སོགས་ཀྱིས་བཙན་ཐབས་སུ་ཕན་པ་བྱར་མེད་ཀྱི་རིམ་གྲོ་བྱས་པས་འབྲས་བུ་ཕྱི་ནས་ལོགས་སུ་སྨིན་པ་ཡོང་དེས་ན་དེར་མི་ཕན་པ་སོགས་ལ་ལོག་ལྟ་ཡང་མི་བྱེད། དཔེར་ན་ཞིང་ལ་སྲན་མའི་འབྲས་བུ་གྲུབ་ཟིན་ནས་དེ་བཟློག་ཐབས་སུ་ནས་གཏོར་བ་དང་འདྲ།

འགའ་ལ་ཚེ་འདིར་མི་འདོད་པ་དུ་མ་སྣང་བ་ཡོད་མོད་དེ་དག་སྐྱེ་བ་ཕྱི་མར་མྱོང་འགྱུར་གྱི་ལས་ཡིན་པ་རྣམས་ཚེ་འདིར་སྨིན་པ་ཡིན་པས་ཤིན་ཏུ་ལེགས། ལོངས་སྤྱོད་ཤོར་གོད་མང་པོ་འབྱུང་བ་ཡང་ཡི་དྭགས་སུ་མྱོང་འགྱུར་རྣམས་འདིར་སྨིན་པ་ཡིན། སྡིག་པ་བྱེད་པ་ཁ་ཅིག་ཚེ་རིང་བ་སོགས་རེ་ཞིག་ལོངས་སྤྱོད་ཆེ་བ་ལྟར་སྣང་བ་ནི་ཚེ་སྔ་མའི་དགེ་བའི་འབྲས་བུ་ལྷག་མ་ལུས་པ་རྣམས་ཚེ་འདིར་སྔ་སྔོན་དུ་སྨིན་ནས་སླར་སྡུག་བསྔལ་འབའ་ཞིག་གིས་མནར་བའི་གནས་སུ་ལྷུང་བ་ཡིན། འབྲོམ་ཆོས་ཀྱི་རྒྱལ་པོ་ཡང་སྐུ་ཚེ་སྨད་དུ་མཛེ་ནད་བྱུང་ཚུལ་བསྟན་པས་དེ་རྣམས་ལོག་ལྟ་མི་བྱེད་པར་ན་ཚ་སོགས་ལའང་དགའ་བས་དགའ་བས་དེ་ནི་དགའ་བས་དགོས། དགེ་བ་ཁོང་ཁྲོ་ཡིས་བཅོམ་པ་དང་སྡིག་པ་བཤགས་པས་དག་པ་གཉིས་བཅོམ་སྟངས་ཁྱད་ཤིན་ཏུ་ཆེ་བ་ཞིག་ཡིན་དེ་ཡང་བཤགས་པ་ལ་གཉེན་པོ་ཡི་སྟོབས་བཞི་ཚང་དགོས། རྟེན་གྱི་སྟོབས་བཤགས་ཡུལ་ལ་འཛིན་པ་ཡོད་ཀྱང་རང་ལུགས་ལ། འགྱེལ་བའི་ས་གཞི་ལ་བརྟེན་ནས། གདོང་དགུ་པ་ལྟར་གང་ལ་བརྟེན་ནས་བསགས་པའི་གདན་འདྲེ་སྟེ་དེ་ལ་བརྟེན་ནས་སྦྱང་བའི་རྟེན་ལ་བྱ་དགོས་ཏེ་འདྲེས་པ་ནི་སངས་རྒྱས་དང་སེམས་ཅན་གཉིས་ལ་བརྟེན་ནས་བྱེད་པས་སྐྱ་སེར་བསྐྱེད་པ་རྟེན་གྱི་ཏོག་ཡིན། དེ་གཉིས་གོང་དུ་བཤད་སའི་རྣམ་པ་སུ་བསྐྱེད་པའི་ཏོག་ནི་རྒྱུན་ཟེར་ཏེ་དེ་ཡོད་ན་གདོན་སྲེག་ཀྱང་འབྱུང་སྟེ་ཏོག་ཕྱིར་འོང་བ་ལ་ལས་འབྲས་ཤེས་དགོས་པས་ན་མེ་གསུམ་གྱིས་དོག་ཏོ་བསྒྲིབས་པས་ཁ་ཟས་མཉམ་དུ་ཟ་སྟེ་ཅི་ཤེས་ཅི་ན་བར་བརྗོད་ན་ཅི་མ་ན་བ་འདི་ཤི་དུས་ནས་རྒྱུད་ཕྱི་དུས་དེ་ཕྱི་དུས་དོག་དེ་ཕྱི་དུས་མཐུག་གོང་ཀྲ་ཀྲ། གང་དྲག་བྱེད་དེ་ཕྱིན་ཆད་མི་ཟ་བར་ཐག་ཆོད་པ་ལྟར་སེམས་ཅན་ནི་སྔོན་ཆད་དུག་དང་འདྲ་བའི་སྡིག་པ་མཉམ་དུ་བསགས་ནས་ཁ་ཅིག་ཤི་ནས་ངན་འགྲོར་སྐྱེས་ཟིན་ཁ་ཅིག་ན་བ་དང་འདྲ་བའི་དུག་གསུམ་གྱི་གཅོང་ནད་ཚབས་པོ་ཆེས་རྒྱུན་དུ་ན་སྟེ་ངན་སོང་དུ་སོང་ལ་ཁད་དུ་ཡོད་ན་རང་ཅག་རྣམས་ཀྱིས་ལས་དེ་བྱས་ཟིན་པ་ལ་ཁྱད་མེད་པས་དེ་ལ་འགྱོད་པ་དང་སྡོམ་སེམས་སྐྱེ། ཉེས་པ་ལས་སླར་ལྡོག་པའི་སྡོམ་སེམས་དེ་ལེགས་པར་ཤིན་ཏུ་བརྟན་པར་བྱ་དགོས་ཀྱི་བཤགས་པའི་ཕན་ཡོན་ཐོས་ནས་ཇི་མི་སྙོན་པ་མི་འཇོག་པར་གདོང་བསེ་བྱས་ལོག་ཀྱང་ཚེ་རྩོལ་གསུང་ཧ་ཅང་འོང་ཉེ་བས་ན་ལྷན་སྐྱེས་གཏན་ནས་མི་སྐྱེའི་བྱས་པའི་ཚེ་རྩོལ་འགྱོད་པའི་རྫུན་དུ་འགྲུལ་ཉེན་ཆེ། གདོང་བསེ་ཞིག་མེད་ན་སྟོང་གཞི་མི་མཚུངས་བས། རྩ་བ་ནས་སྤོང་ནུས་པ་ན་སྤོང་ནུས་པ་དག་རྩ་བ་ནས་དང་ལོག་དང་ཟླ་བ་དང་དེ་རིགས་ཀྱི་ཉི་མ་དེ་ལ་མི་སྐྱེའི་སྙོན་པ་སངས་ཉིན་རེ་བཞི་ཡང་བློས་གང་ཐག་ཆོད་པ་དེ་གོང་མཐོ།

བུ་ལོན་ཤིན་ཏུ་ཆེ་བའི་སྐྱེད་ཁ་བཅད་པ་བཞིན་སྡིག་སྦྱོང་བློ་བདེ་བ་ཞིག་དེ་ཡི་སྒོ་ནས་བྱ། ཕྱག་སོགས་ཁྱེད་དག་གིས་ཀྱང་ཕྱག་འཚལ་བའི་ཡན་ལག་སྐབས་བསམ་བློ་ལེགས་པར་བཏང་ནས་ལུས་ཀྱིས་ཐལ་མོ་སྦྱར་བ་ཙམ་བྱས་ནས་ཕྱག་གྲངས་གསོག་ངོ་མ་བཤགས་པའི་སྐབས་དང་སྦྲགས་ན་བཟང་དེ་ཡི་ཚུལ་ནི་དང་པོ་བསྒྱུར་སྔགས་དང་སྦྲགས་ནས་ལན་གསུམ་འཚལ། དེ་རྗེས་ལྟུང་བ་བཤགས་པ་དང་སྦྲགས་ནས་བྱ། ལྟུང་བཤགས་ཀྱི་ལྷ་རྣམས་ཚོགས་ཞིང་དུ་ཡོད་མོད་དེ་ལ་ནན་ཏན་ཡིད་བསུས་བླ་མའི་ཐུགས་ཀ་ནས་འོད་ཟེར་སོ་བཞི་སྤྲོས་སྟེང་འོག་ཏུ་བཅུ་བཅུ།

ཕྱག་འཚལ་བསྐྱེད་དུ་བྱས་ཏེ་དང་པོ་མི་བསྐྱོད་པའི་རྣམ་པ་ཅན་བདུན་དེ་ནས་དེ་བཞིན་རྣམ་སྣང་རིན་འབྱུང་འོད་དཔག་མེད་དོན་གྲུབ་རྣམས་བདུན་རེ་བྱས་དང་པོ་བདུན་ལས་ཤཱཀ་ཐུབ་ནི་བླ་མའི་ཐུགས་ཀ་དེས་ཆོག་ཀླུ་དབང་རྒྱལ་པོ་མགྲིན་པ་ཡན་དཀར་ལ་གཞན་སྔོན་པོ་ཀླུ་འདུལ་བའི་ཕྱག་རྒྱ་ཞེས་བྱ་བའི་ཕྱག་གཉིས། ཁུ་ཚུར་སྦྱར་བའི་རྗེས་མཛུབ་གཉིས་ཀྱིས་གྱེན་དུ་བསྒྲེང་བ་སྟེ་དེ་ཉིད་ལ་དམིགས་བསལ་ཡིས་དེ་དག་ཚོགས་ཞིང་ལས་མདུན་དུ་ཚུར་ཐོན་ཙམ་བྱ། ལྟུང་བ་བཤགས་པ་འདོན་ལུགས་སོགས་ཞལ་ཤེས་གསུམ་ལས་ལུགས་གཅིག་ལ་དབུ་ནས་མཇུག་རྫོགས་པར་ཚར་རེ་བཏོན་ནས

ལ་སོགས། བསྐྱར་དུ་མཚན་རྣམས་བཟླས་ནས་དེ་དག་ལ་སོགས། དེ་དག་ལ་སོགས་པ་མན་ཆད་ཀྱི་མཇུག་བསྡུ་བའི་ཚར་གཅིག་བརྗོད་དེ་བཞིན་གཤེགས་པ་དེ་དག་གི་མཚན་རེ་རེ་ཡང་བརྗོད་པས་ཕན་ཡོན་མང་པོ་ཡོད་པས་དེ་དག་ཡི་ཊཱི་ཀ་སོ་སོར་བལྟས་ནས་ངེས་པར་བྱས་སོ་དེ་བཞིན་གཤེགས་པ་སོ་ལྔའི་མཚན་གྱི་སྟེང་དུ་བདེ་བར་གཤེགས་པ། བདེ་བར་གཤེགས་པ་མཆེད་བདུན་གྱི་མཚན་བསྣན་ན་བསྟན་པ་དེ་ཡི་དུས་སྙིགས་མ་སྨོན་ལམ་རྣམས་འགྲུབ་པར་གསུངས་པས་རང་ཅག་ཕན་ཡོན་དུ་བྱིན་རླབས་མྱོང་བ་ཉེ་བས་བདེ་གཤེགས་མཆེད་བདུན་གྱི་མཚན་ཡང་དེར་བཅུག་སྟེ་ཕྱག་བྱ་ལྟུང་བཤགས་ཀྱི་དེ་བཞིན་གཤེགས་པ་ཞེས་སྨོས་པས།

དཀའ་ལས་ཞེ་དྲག་ཆགས་ཀྱི་ནི་ཡིད་ཐང་ཆད་ནང་བཤད་ཟིན་ནའང་ནི་དཔེ་ཆ་དགོངས་པ་ཞུ་དགོས་མི་འགྲོ་གསུངས་སོ་འགྲམ་དྲན་གྱི་དེ་དྲན་འགུལ་བ་དེ་ཡང་བཤགས་པ་ཡག་པོ་ཅིག་བྱས་པ་ཡིན་ན་མགྱོགས་པོ་བྱས་ནས་ཡར་ཤེས་ཡོང་གི་རེད། དཔེར་ན་ང་རང་ཚོ་དང་པོ་སྐྱེས་དུས་སྐབས་ལ་མི་གཅིག་པ་གཅིག་རྐྱང་རེད་བ། ད་ག་རེ་རེད་ཟེར་ན་ཤེས་རིག་མི་འདྲ་བ་མང་པོ་ཡོང་བ་དེ་ག་རེ་རེད་ཟེར་ན། སྔ་མ་གི་ལས་ལ་བརྟེན་པ་རེད་བ་ཤེས་རིག་མི་འདྲ་བ་མང་པོ་འགའ་ཤས་ཀྱིས་ཤེས་རིག་རྣོན་པོ་ཡོད་པ་འགའ་ཤས་ཤེས་རིག་རྟུལ་པོ་ཡོད་པ་དེ་འདྲ་བྱས་པ་དེ་སྔ་མའི་ལས་ཅིག་ལ་བརྟེན་པ་རེད་མ་གཏོགས་ཚེ་འདི་ཉིད་ལ་བསགས་པ་བཅས་དོགས་ནས་མ་རེད་བ། ཚེ་འདི་ཉིད་ལས་བསགས་པ་ཡང་མ་རེད་ཕ་མེས་ཀྱིས་བཟོས་པ་ཡང་མ་རེད། དེ་ནས་འཇིག་རྟེན་བཀོད་པ་པོ་དེ་འདྲ་ཀྱིས་བཟོས་བཞག་མཁན་དེ་འདྲ་ཡང་མ་རེད། གང་རེད་ཟེར་ན་རང་གི་ཡིད་ཀྱི་རྣམ་པར་ཤེས་པ་དེ་ཡི་སྟེང་དུ་བག་ཆགས་བཟང་ངན་དེ་ལ་བརྟེན་ནས་ཤེས་རིག་ཆེ་ཆུང་ལ་སོགས་པ་དེ་ཚོ་ཡོང་གོ་རེད། བག་ཆགས་བཟང་པོ་བཞག་མཁན་དེ་ཚོ་ཀྱིས་ཤེས་རིག་རྣོ་བ་དང་བག་ཆགས་ངན་པ་བཞག་མཁན་དེ་ཚོ་ཡིས་ཤེས་རིག་རྟུལ་བ་དེ་འདྲ་ཡོང་གི་ཡིན་པ་རེད། འོ་དེའི་སྐབས་སུ་སྡིག་པ་བསགས་པ་ལ་བརྟེན་ནས་བྱུང་བའི་འབྲས་བུ་ཡིན་སོང་ཙང། སྡིག་པ་ལ་བཤགས་སྡོམ་བྱས་པ་ཡིན་ན། སྔར་གྱི་བག་ཆགས་ངན་པ་དེ་ཚོ་ཕར་དག་འགྲོ་དགོས་བ་ཕར་དག་འགྲོ་སོང་ང་ནི་ཤེས་རིག་རྣོ་བ་འགྲོ་རྒྱུ་དེ་ཧྲག་ཙེ་ཧྲག་ཙེ་བྱས་དེ་ནི་ཡར་འགྲོ་དགོས་རོ་བ། དེ་ཙམ་གྱིས་མ་ཟད་ལུས་ལ་ན་ཚ་ལ་སོགས་པ་དེ་ཚོ་བྱུང་བ་དེ་སྔ་མའི་ལས་ཀྱི་འབྲས་བུ་རོ། སྔ་མའི་ལས་ཀྱི་འབྲས་བུ་ཡིན་ཙང་སྔ་མ་ག་རེ་བྱས་པ་རེད་ཟེར་ན་ཁོ་སྡུག་བསྔལ་མྱོང་བ་ཡིན་ཙང་སྡུག་བསྔལ་གྱི་རྒྱུ་དེ་སྡིག་པ་ཅིག་བསགས་ཡོད་རོ་བ། འོ་དེ་སྡིག་པ་དེ་བཤགས་པ་ཡིན་ན། ཞབས་བརྟན་རིམ་གྲོ་ལ་སོགས་པ་མང་པོ་བྱས་པ་ལས་ཀྱང་སྡིག་པ་བཤགས་པ་དེ་ཡག་ཡོད་པ་རེད། སྡིག་པ་དག་བྱས་ནས་ན་ཚ་དྲག་འགྲོ་དགོས་རོ།

ད་ནི་བྱང་སེམས་ཀྱི་སྡོམ་པ། བླངས་ཚར་རོ་བ་བྱང་སེམས་ཀྱི་སྡོམ་པ་ལ་ནི། རྩ་ལྟུང་བཅོ་བརྒྱད་དང་ཉེས་བྱས་བཞི་བཅུ་ཞེ་དྲུག་ལ་སོགས་པ་དེ་ཚོ་ཡོད་རོ། དེ་ཚོ་ག་ཟི་དང་ག་ཟི་ས་ཡིན། ད་ལྟ་དཔེ་ཆ་དེ་ནི་འདུག། ཁོང་ཁྲོ་དྲག་པོ་ཡིས་བསྐུལ་ནས་ལ་ནི་རྒྱལ་ཁྲོ་ལ་ཚིག་རྩུབ་སྨྲས་བྱས་ནས་བྱང་སེམས་ཀྱི་སྡོམ་པ་ཁོ་རང་རང་གི་ནི་སྡིག་པ་ཆེན་པོ་ཞེ་པོ་ཅིག་བསགས་ཚར་བ་རེད། སྡིག་པ་ཆེན་པོ་ཞེ་པོ་ཅིག་བསགས་ཚར་རེད། མི་བསད་རྟ་བསད་ལ་སོགས་པ་དེ་ཚོ་བྱེད་དགོས་མ་རེད་ཟེར་ནས་དེ་འདུག། དེ་ཡིན་ཙང་སྡིག་པ་དེ་ང་ཚོས་དཔེ་ལས་སླ་བ་སླ་བར་སྡིག་པ་བསགས་ཡོད་དེ།

ཁོ། ཚོགས་ཆེན་པོ་ཅིག་བསགས་པ་ཡིན་ན་སྡིག་པ་དེ་གིས་བཀག་བྱས་ནས་ནི་ཡོང་རུ་བཅུག་གི་མ་རེད་པ། ཡོང་རུ་བཅུག་མ། དེ་ས་སྡིག་པ་བཤགས་ཡ་དེ་གལ་ཆེན་པོ་རེད། ཚེ་འདི་དང་ཕྱི་མ་དང་ཚང་མ་ཐམས་ཅད་ལ་ནི་སྡིག་པ་བཤགས་ཡ་དེ་གལ་ཆེན་པོ་ཞེ་དྲག་རེད། ད་སྡིག་པ་བཤགས་ཡ་དེ་ཡིན་ཟེར་ན་ནི་ད་ལྟ་ང་རང་ཚོ་འདོད་ཆགས་ཞེ་སྡང་གཏི་མུག་དབང་གིས་ནི་ལུས་དང་ངག་དང་དེ་བཞིན་ཡིད། སྡིག་པ་བདག་གིས་བགྱིས་པ་ཅི་མཆིས་དེ་དག་ཐམས་ཅད་བདག་གིས་སོ་སོར་བཤགས་ཟེར་དེ་ཡི་ཁ་ཐོག་ཏུ་བཤགས། དེ་ཡི་ཁ་ཐོག་ཏུ་བཤགས། ད་སྡིག་པ་བཤགས་ལུགས་དེ་ལ་ཡ་ནི། རང་བཞིན་གྱི་སྡིག་པ། སྡིག་པ་མི་དགེ་ཡོད་དེ་ན་དཔེར་ན་རང་བཞིན་གྱི་སྡིག་པ་ཡིན་པ་དེ་འདྲ་ཡིན་པ་ཡིན་ན་ནི་སྡིག་པ་གཉེན་པོ་སྟོབས་བཞིའི་སྒོ་ནས་བཤགས། སྡོམ་པ་གསུམ་དང་འགལ་བའི་དེ་ནི། བཅས་པ་བཅས་པའི་ཁ་ན་མ་ཐོ་བ་དེ་འདྲ་ཡིན་པ་ཡིན་ན་སོ་ཐར་གྱི་སྡོམ་པ་དེ་ཐོག་མར་ལེན་པ་དེ་ཡིན་ཟེར་ན། མཁན་སློབ་དགེ་འདུན་མཁན་སློབ་དགེ་འདུན་གྱི་དབུས་སུ་ཁས་བླངས་བྱས་པ་རེད་པ། མཁན་སློབ་དགེ་འདུན་གྱི་དབུས་སུ་ལེན་པ་ཡིན་ཙང་མཇུག་མ་སྡིག་པ་བཤགས་དུས་གོ་ལའི་མཁན་སློབ་དགེ་འདུན་གྱི་དབུས་སུ་བཤགས། མཁན་སློབ་དགེ་འདུན་གྱི་དབུས་སུ་བཤགས་ན་མ་གཏོགས་དག་གི་མ་རེད་དེ་གསོ་སྦྱོང་འགྲོ་བྱས་ནི། ཕྱིར་བཅོས་བྱས་ནས་བཤགས་དགོས་སྐོར། དེ་མ་གཏོགས་བྱིས་པ་རང་གཅིག་པུ་བྱས་ནས་རྟེན་གྱི་རྟེན་དུ། རྟེན་གྱི་དྲུང་དུ་བཤགས་ན་ཡང་དག་གི་མ་རེད། ཡིག་བརྒྱ་བགྲངས་བསྡད་ན་ཡང་དག་གི་མ་རེད། ད་སོ་ཐར་གྱི་སྡོམ་པ་དང་འགལ་བའི་བཅས་པ་དང། དེ་ནས། བཅས་པ་དང་འགལ་བའི་ག་རེ་ཟེར་དགོས་ཡིན་ན། ཁ་ན་མ་ཐོ་བ་དེ་འདྲ་བྱུང་སོང་ན་ཡིན་གཅིག་མིན་གཅིག་གསོ་སྦྱོང་ལ་ཕྱིར་བཅོས་བྱེད་བྱས་ནས་བཤགས་དགོས་ཀྱི་ཡིན་པ་རེད་ད། དེ་ལ་ཡང་དེ་ནས། དགེ་སློང་ཉི་ཤུ་ཐམ་པ་ལ་བཤགས་དགོས་ཡ་དང་དགེ་སློང་བཅུ་ལ་བཤགས་དགོས་ཡ་དང་དགེ་སློང་གཅིག་ལ་བཤགས་ནས་འགྲིག་པ་ལ་སོགས་པ་དག་ལྟུང་བ་རང་རང་གི་ངོ་སྐལ་གྱི་བཤགས་ཚུལ་མི་འདྲ་རེ་རེ་ཡོད་རེད་པ།

ལྷོ་བྲག་ནམ་མཁའ་རྒྱལ་མཚན་དང་རྗེ་བདག་ཉིད་ཆེན་པོ་དེས་གཙོ་བོ་དེ་སངས་རྒྱས་ཀྱི་མཚན་ལ་བརྟེན་ནས་བཤགས་ཡ་དེ་གཙོ་བོར་གནང་གི་ཡོད་ཟེར། དེ་ཡང་དེ་ནས་ལྟུང་བཤགས་སུམ་ཅུ་སོ་ལྔ། ལྟུང་བཤགས་ཀྱི་ལྷ་སུམ་ཅུ་སོ་ལྔ་དེ་ཡི་སྟེང་དུ་བཤགས་པ་དེ་གཙོ་བོར་གནང་གི་ཡོད། དེ་ཡོད་ཙང་རྗེ་བདག་ཉིད་ཆེན་པོས་གནང་སྟངས་དེ་ང་རང་ཚོ་ད་ལྟ་ཉམས་ལེན་ལ་བཞག་བྱས་ནས་ལྟུང་བཤགས་སུམ་ཅུ་སོ་ལྔ་ཡི་སྒོ་ནས་བཤགས་པ་ཡིན་ན། རང་གི་ཁ་སྨྲས་ཡ་ད་བྱེད་ས་དེ་ཡག་པོ་བྱེད་བྱས། ལྟུང་བཤགས་སྒོ་ནས་བཤགས་པ་ཡིན་ན་སྡིག་པ་དེ་ཡང་དག་ཚོགས་ཆེན་པོ་ཞིག་ལ་ཡོད་པ།

ཁྱེད་ད་ལྟ་ན་ཚ་བཟོད་དྲག་པོ་རྒྱབ་བསྡད་དེ་མིན་ཁྱེད་མ་ནག་བསྡད་དེ་ཡིན་ན་མ་ནག་ཁྱེད་མིན་དེ་བློ་བདེ་པོ་ཡིན་ཆོད་འདི་ཡིན་མ་རེད། ང་ཉམས་དོ་ཁྱེད་ནི་མེད་སོང་དོ་སག་ཚབ་རེད་མེད་ཁྱེད་ནི་དོ་ཡི་འོང་ཁྱེད་ནི་ད་ལྟ་ཤི་ཚབ་རེད། མེད་ཁྱེད་ནི་ད་ལྟ་ནག་འོག་རེད་ད་ད་ལྟ་ང་ལུས་བདེ་པོ་ཅིག་བསྡད་པ་རེད་ང་ཡི་ཁོ་སོ་སོང་ཉམས་དོ་ཟས་ཚབ་རེད་ཨ་ང་ཁོ་སོ་ཁོ་གཉིས་གཉིས་ནང་བཞིན་ཡོང་རྒྱུར་མ་གཏོགས་ཡོང་རྒྱུ་མེད་པ་བསྡད་ཡོད་མ་རེད་ཨོ་དེ་འདྲ་སོང་མོ་སྟོང་ནི་ང་རང་ཚོ་དཔེ་དེ་ལས་བཞག་ཁྱེད་ད་ལྟ་ཉིད་སོང་གྱི་འདུག་ང་ཉོན་དང་ཉོན་བཞིན་པ་དེ་ཚོས་ང་རང་ཚོ་མཉམ་པོ་བྱས་ནས